ཆེ་སྨན་ཁག་གི་དུས་སུ་མེད་གི་ནམ་བར་ལན་ཤིམ་དང་ལུ་ཁུ་ལུ་ཡ་གི་གྲུང་ཚོ་ལུ་བེ་རུ་དེ་ར་མེ་རུ་ཚུ་རུ་ཡ་ལུ Nurse ར་བེ་རུ Sister ར་བེ་རུ་ཁོ་ག་ར་བེ་རུ་གཅིག་དུས་འདི་གི་སྟེང་ལས་ཆེ་གི་དུས་འཕྲོ་ལས་ར་སྨན་ཁག་ན་སོང་ཤིམ་དང་ལུ་དུས་སུ་མེད་གི་དུས་སྨན་ཁག་ན་ཡུལ་མི་གི་གྲུང་ཚོ་གི་ཆེ་ལུ་ནམ་མ་སམ་མེད་གི་ལས་གཞོམ་བྱི་བའི་རྟགས་ཤིང་ལྕགས་དེ་གི་བས་ཁུ་གི་ལ་ལན་ལས་བྱེད་པའི་ཐབས་བོམ་དང་ལུ་ཆེ་གི་གནས་དེ་ག་ཅི་ཡིན་ན། ཆེ་ཀ་རུལ་བསྟན་འདི་བས་འོང། འདིས་སུ་མེད། ལ་ལན་ཐབས་འདི་བས་ཇོ་རུ་བྱིས་པས་བྱིན། ཆེ་ཕམ་ཕུན་ཚད་དུ་ཚུལ་གྱིས་རང་གི་སོ། འདི་ཆེ་གི་ཅབ་བེ་འདི་བས་བདུན། འདི་ར་བེ་རུ་ར་དོ་རུ་ར། ང་ཆེ་ཅེ་གི་ཀོ་ལེ་བས་སྣ་མ་སེ་མའི་འབྲུ་སི་ཚིག་གི་ཉན་ཁ་ཡུལ། རི་ས་ཁབ་ཆུ་སྣ་མ་སེ་མའི་བུ་འོམ་བས་ང་ཆེ་བྷ་ཁ་ན་ལུ་མ་ཤོ་མི་གི་ཅེ་ང་ཆེ་གི། འདི་སུ་མེད་གི་ནེ་མ་དྲོ་ཆི་ཐོབ་འདི་བས་ཡུལ། འདི་སུ་མེད་གི་ནེ་མ་དྲོ་ཐོབ་མདའ་ལུ་ང་ཆེ་གི་སྨན་སོ་སོ་སོ་སོ་ས་ཤིམ་མདའ་ལུ་མ་པོ་ལེ་ར་འདི

འདི་སུ་མེད་ཀྱི་ཆེ་ཕམ་ཕིན་ཆ་དུས་ཚུ། ན་མི་ཨ་ར་བེ་རུ་ར། འདི་སུ་མེད་ཀྱི་ཆེ་གི་སྨན་ལམ་སྟབས་འདི་གི་བེ། འདི་སུ་མེད་ད་རེ་གི་དུས་སྐབས་འདི་ན་ལུ། སྐྱོན་བཅོས་ང་ལུ་ན་མ་ས་མེད་གི་རོགས་རམ་བཟེད་འདི་ན་ཡིན་སེ། ཆེ་ཕམ་ཕིན་ཆ་དུས་ཚུ་འདི་སུ་མེད་གི། རྣོ་སམ། ཏང་འདི་གི་བེ་ཧོམ་རུ་ཆུ་བེ་ཅིན་སྐྱོན་བཅོས་གི་ཆེ་ཀ་ར་ལུ་ཅི་ལ་བོམ་ན་འདི་བེ་ཧོང། ད་མ་ར། ད་རེ་ན་བ་གི་དུས་སྐབས་འདི་ན་ལོ། འདི་མཛའ་མོ་གླིང་འདི་ན་ལོ། ང་ཅའི་མི་གཅིག་གཅིག་གི་ནང་ན་ལེ་ར། སེམས་མ་འགྲོ་མ་འགྲོ་བའི་ང་ཅའི་ག་ཧ་ར་གི་དུང་ཡེ་ན་ལུ་ར་སྣ་མ་སེ་མེ་གི་ཡག་དང་མ་ཡག་བུ་ཅབ་དི་བའི་བཞུགས་དི་བའི་དུང། དེ་བས་དོད་བཏགས་ལུ། ང་ཅའི་ནམ་ཅི་ར་བེ་རུ་ར། ཀན་མཆོད་གི་ང་ཅའི་ལུ་སྣ་མ་སེ་མེ་གི་རོ་རམ་ཟེ་དི་ནའོང་སེ་ལབ་ད་དི་ནི་བས་ད་རེས་གི་དུས་སྐབས་འདི་ང་ཅའི་གི་ཏག་གེ། འདི་གི་ལན་འདི་བྱེད་ཕམ་པིན་ཆད་དུ་ཚུགས་ཀྱི་ང་ལུ་བེ་རུ་ར། འདི་ཚུ་མེ་ང་གི་འདི་གི་ལབ་ས་ལབ་ད་ལུ། ཆེ་གི་ནམ་ཆི་ར་བེ་རུ་ར་འཇོར་ཐ་འདི་ང་ཆུ་ལ་ཏམ་རུ་ཆི་བེ་ཅིན་འདི་གི་ལན་འདི་བྱེད་ག་ར་གི་ཐོང་སེ་ཤུ་ནི་ཨིན། ད་རེ་གི་ལས་རིམ་གི་ནང་བཞིན་ང་བྱེད་གི་ལྟ་གི། ང་བྱེད་གི་ད་རེ་གི་སོང་བའི་གི་ཀི་ཏབ་ཡང་བྱེད་པན་སཱམས་གི་ཡང་བྱེད་པན་བ་ཛན་སང་ར།

ཆེ་གེ་འབྲུག་མེ་འགོ་ལོ། བནྡེ་ར་བེ་རུ་ར། ས་བཛྲ་མུ་གླིང་འདི། ནམ་ཕྱི་ར་བེ་རུ་ཆོས་གུར་མ་བོག་བདུན་ཧོང་དོ་སུ་མེ་ཝོང་རུ་ར། དུས་སུ་མེ་གེ། ཆེ་གེ་དུས་སུ་མེ་གེ་ལ་དུས་ཆུ་ཆེ་གུར་མ་རུ། དུས་སུ་མེ་ཧོམ་མདའ་ལུ། འབྲུག་མུ་གོ་ཧོ་སི་ལབ་ཏོ། སྔ་ཆེ་གེ་ཧ་ཀོ་དུ་བེ་ཡུ། འདི་ཅམ་ཅི་མ་ཏོ།

འདི་ཅོག་ར་ཅི་པི་ར་མ་ཤོ་ཅི་ང་ཅི་གི་ཨ་ལུ་དི་ཚུ་ལའི་ང་ཅི་དྲི་ཧུ་རུ་ཆོས་ཅིན་ཆི་གི་ཨ་ཡི་ག་དི་ལུ་ཀི་ཀུ་ཨི་མོ། མོ་ག་དི་ལུ་ཆོ་ད་ཐོ་ཨི་མོ། མོ་ག་དི་ལུ་དི་ཟུ་མེ་གི་ཆོ་དི་ཚུ་ཤིན་སི་ག། མ་ཤིན་ག་དི་ཀུ་ལེ་ཁྱེ་ག་ར་གི་ཧ་ཀོ་སུག། འདི་ཅོག་ར་ཅི་པི་ར། བྱེད་ཕམ་སྤུན་ཆ་དུས་ཚུགས་ཆ་རོ་ཏོ་ཚ་དུས་ཚུགས་ཀྱི། ད་རེ་དོ་རུ་ར་ང་ཆེ་གི། ཀན་ཆུ་ཁ་གི་ནང་ཞིང་རྟགས་དུ་འཇོག་ད་ལུ་ཧ་གོ་གོ་སེ་མེ། དོ་རུ་ང་ཆེ་ཚུགས་ཀྱི་ག་ར་གི་སེམས་གི་ནང་ན་ལུ་ར་ནོ་སོ་ད་གོ། ཀན་ཆུ་གི། དུས་ཚུགས་མེ་གི། ཀི་དི་བི་འོ་ཡི། དི་བ་ད་ལུ་དི་ཀི་མི་མི་དི་ཤི་དི་ཡ་མ་སོ་སེ་ཡུ། དོ་རུ་ར་ཀན་ཆུ་གི་དི།

ལས་རིམ་གྱི་ནང་ཞིང་ཆེ་གི་ནམ་ཧེ་དུས་མ་ཞུ་བ་ལུ་སྣ་མ་སེ་མེད་ཀྱི་རྩ་རྒན་ཤིམ་དང་ལུ་ཆེ་གི་དི་ཆེ་ར་གི་ལ་བ་ཡུལ་མི་གི་ཕོན་བེ་རུ་ར་ཡང་ཅི་པང་དི་སུ་མེད་གི་ཆེ་གི་ཨིན་ཏར་ནེད་བེ་རུ་ར་དི་ཁ་ལས་ཁབ་ཆིག་དི་ཏའུ་རུ་ཆི་བ་ཅིན་དི་གི་ལུ་ཇུ་དུས་ཚུགས་ལས་གཞོམ་ཅི་བེ་ཧ་གོ་སུབ་སེ་ཞུ་ཨིན་ད་རེ་ང་ཅི་གི་ཆེ་ཁ་ར་ལུ་ར FM གི་ཐུ་རུ་ན་ལེ་ར་དི་གི་ན་ན་ལེ་ར་ཆེ་ལུ་ང་ཅི་གི་ཀེན་ཅོ་ཀ་ཕུལ་དི་བེ་ཡུལ་དི་ཀེན་ཅོ་ཀ་དི་ན་སྨི་ཨ་ཆེ་གི། ཨ་ང་ལས་ཐག་རིང་ས་ཡག་སོ་དེ་དེ་མོ་ངོ་བས་སེ་ཆི་གི་དེ་ཀོ་ད་རུ་ར། དེ་ཁ་ལུ་ཆེ་གི་ནམ་ཆི་ར་བེ་རུ་ཆེ་ལུ་སུང་བྱ་བེ་དེ་ར་ཡུས། དེ་སུ་མེ་སུང་བྱ་བེ་དེ་ཡོབ་ད་དེ་ནུ་བེ་ཆེ་གི་སེམས་གི་ན་ན་ལ་ར་བ་ཡི་ང་ལུ་ལེ་ཤ་ཀ་དྲིན་ཆེ་སེ་ཞུ་སུབ་ཨོང་ད་སྟོབ་ཆེ་ག་ར་ལུ་ཀན་ཆུ་གི་ནའོང་སེ་ཞུ་ནི་ཞུ་ང་ཁྱེད་ཚུ་ག་ར་སྨེ་ལམ་ཞུ་གེ་སྨེ་ལམ་ཞུག་ད་དེ་ནུ་བེ་ཆེ་གི་སེམས་གི་ན་ན་ལ་ར་སྨི་ཏོ་ཙུམ་དེ་གི་བེ།

འདི་མི་དུ་ཆུ་ལུ་ར། ན་ཚ་དུ་ཡབ་རུ་ཆ་ཅིན་ཁོང་ཁ་རུ་ལུ་ར་བྲག་གསོ་བ་བཟོ་དུ་ན་ད་རེ་དོ་རུ་ར། འདི་བམ་པིན་ཆ་དུ་ཆུ་ཆ་རོ་ཏོ་ས་དུ་ཆུ་ལོའེ་ཁོང་ཀ་ར་གི་སེམས་གི་ན་ན་ལེ་ར། ཀན་ཆོ་ཆ་ར་གི་དུ་ཉིན་ན་ལེ་ར་ར་འདི་མི་དུ་ཆུ་ལུ་སོ་ས་པེ་བཟོ་དུ་ན་སེ་སུ་ཤུ་ནི་ཨིན། འདི་སོ་ས་བསེ་ལབ་མ་ཤིབ་རུ་ཆི་བེ་ཅིན་ཁོང་གི་ན་མེ་དུ་སུ་མེ་གི།